གཞི་རྒྱ་ཆེ་བའི་ནགས་ཚལ་དེ་དག་དང་བོད་མཐོ་སྒང་གཉིས་ཀྱི་བར་རྒྱང་ཐག་འདྲ་བོ་ཆ་བཞག་པ་ཡིན་ན་ད་ཀི་ལོ་མི་ཊར་ཟེར་གྱི་རེད་པ་སྤྱི་ལེ་ཉིས་ཁྲི་ཙམ་ཞིག་གི་བར་ཁྱད་ཡོད་རེད། བར་ཁྱད་ཡོད་པའི་ཆ་ནས་ང་ཚོ་ཅིག་བོད་མི་ཚོ་དང་འབྲེལ་བ་མེད་པ་ལྟ་བུའི་ཚོར་སྣང་ཞིག་ཡོང་གི་ཡོད་རེད་དེ་ཡིན་ནས་གནམ་གཤིས་ཚན་རིག་པ་ཚོས་གསུངས་པ་བྱས་པ་ཡིན་ན་རེན་ཧྥོ་རེས་ནང་གི་གནམ་གཤིས་དང། འབྱུང་བའི་འཁོར་རྒྱུག་ལ་ཡང་འགྱུར་བ་ཡོང་གི་ཡོད་པ་དེ་ཚོས་བོད་མཐོ་སྒང་གི་གནམ་གཤིས་གནས་སྟངས་ལ་ཡང་ཐད་ཀར་ཤུགས་རྐྱེན་ཡོང་གི་འདུག་ཅེས་འདི་འདྲ་གསུང་གི་ཡོད་རེད་ཁོང་རྣམ་ཚོས་ད་གསུང་ཡ་འདི་ཚོ་ཚང་མ་ཉམས་ཞིབ་མང་པོ་གནང་བྱས་ནས་གསུང་བ་ཞིག་རེད། ཚན་རིག་དུས་དེབ Nature ཟེར་ཡ་འདི་ནང་ལ་བཀོད་པ་བྱས་པ་ཡིན་ན། རི་བོ་ཧི་མ་ལ་ཡ་དང་བོད་མཐོ་སྒང་གི་འཁྱག་རོམ་དེ་ཚོ་ནི་འཛམ་གླིང་མི་དམངས་ས་ཡ་མང་པོས།

ཨ་མེ་ཛོན་ནང་གི་གནམ་གཤིས་ལ་འགྱུར་ལྡོག་བྱུང་བ་དེ་དག་གིས་བོད་ནང་གི་གནམ་གཤིས་ལ་ཤུགས་རྐྱེན་ཆེ་བར་འགྱུར་གྱི་ཡོད་པ་དེ་ནི་ཧ་ལས་དགོས་པའི་གནས་སྟངས་ཤིག་བྱུང་སོང་འབྱུང་བའི་འཁོར་རྒྱུག་གི་འབྲེལ་བ་དེ་དག་ག་འདྲ་ཡོང་གི་ཡོད་མེད་ཐོག་ལ་ཡང་ཉམས་ཞིབ་གནང་མཁན་ཚོས་ཞིབ་འཇུག་ལས་འཆར་འདི་དག་འདས་པའི་མི་ལོ་བཞི་བཅུ་ཐམ་པའི་གོང་དུ་ལེན་པའི་ཚ་ཚད་ཀྱི་རེའུ་མིག་ཁག་གཞི་ལ་བཞག་བྱས་ནས་མ་དཔེ་ཞིག་བཟོས། ཨ་ནི་བྱས་ཙང་མ་དཔེ་འདི་བརྒྱུད་བྱས་ནས་ཨ་ནི་གློག་ཀླད Computer Simulation ཟེར་གྱི་རེད་པ་ད་སྤྱིར་བཏང་དེང་སང་གི་བཤད་སྲོལ་བྱེད་ན་ཨ་དེང་དུས་འཕྲུལ་རིག་ལག་རྩལ་ཁག་བེད་སྤྱོད་བྱས་ནས་རྩིས་རྒྱབ་བྱས་ནས་ཉམས་ཞིབ་བྱས་པའི་གྲུབ་འབྲས་དེ་ཚོའི་ནང་ལ་ཡ་ལྷོ་ཨ་མི་རི་ཀ་ནས་ལྷོ་ཨ་ཕི་རི་ཀ་བར་དང་དེ་ནང་བཞིན་དེ་ནས་དཀྱིལ་ཤར་ཡུལ་གྲུ་ཁག་གི་གནམ་གཤིས་གནས་སྟངས་ཁག་གི་དབར་ལ་ཡ་འབྲེལ་བ་ག་འདྲ་ཡོང་གི་ཡོད་མེད་སྐོར་ལ་ཤེས་རྟོགས་བྱུང་བའི་རྗེས་སུ་ཨ་ནི་ཚན་རིག་པ་ཚོས་བོད་མཐོ་སྒང་གི་གནམ་གཤིས་གནས་སྟངས་དང་ལྷོ་ཨ་མི་རི་ཀའི་ནང་ལ་ཡོད་པའི་ཨེ་མེ་ཛོན་ནགས་གསེབ་གཉིས་ཀྱི་བར་ལ་ཡང་འབྲེལ་བ་ཡོད་མེད་ཐོག་ལ་ཞིབ་འཇུག་བྱས་པའི་གྲུབ་འབྲས་ཁག་གི་ནང་ལ་ཡང་ཧ་ལས་དགོས་པའི་གནས་སྟངས་ཤིག་བྱུང་བཞག་འདི་ག་རེད་ཟེར་ན། ཨེ་མེ་ཛོན་རེན་ཧྥོ་རེས་ནགས་ཚལ་ནང་ལ་ཡང་ཚ་དྲོད་མཐོ་རུ་སོང་བའི་སྐབས་སུ་བོད་མཐོ་སྒང་གི་ཚ་དྲོད་མཐོ་རུ་འགྲོ་གི་འདུག་ཡིན་ནའི་ཨེ་མེ་ཛོན་ཧྥོ་རེས་ཤིང་ནགས་ནང་ལ་ཡང་ཆར་ཞོད་ཆེ་རུ་སོང་བའི་སྐབས་སུ། ཧི་མ་ལ་ཡའི་རི་རྒྱུད་ཀྱི་ས་ཁུལ་ཁག་གི་ནང་ལ་ཡང་ཁ་བ་བབས་ཤུགས་ཆུང་དུ་འགྲོ་གི་འདུག་ད་ཁ་བ་བབས་ཤུགས་ཆུང་དུ་འགྲོ་གི་འདུག་ཟེར་ན་གངས་བབས་ཡས་དེ་ཉུང་རུ་འགྲོ་གི་འདུག་དེ་འདྲས་གོ་རྟོགས་བྱུང་ཤག་བྱས་ཙང། ས་ཐག་ག་ཚོད་རིང་པོ་ཡོད་མེད་ཀྱི་གནས་སྟངས་ལ་མ་ལྟོས་པར་འབྱུང་བའི་འཁོར་རྒྱུག་ཁག་གི་འབྲེལ་བ་ཡོད་པ་དེ་ད་གསལ་པོ་ཞེ་པོ་ཅིག་བྱུང་འདུག་གང་བྱས་ཙང་ཨ་ནི་རྒྱུན་དུ་ནས་ཅིག་ཚན་རིག་གནམ་གཤིས་ཚན་རིག་ཉམས་ཞིབ་པ་ཚོས་གསུངས་པ་བྱེད་ན། ཕྱི་ལོ་ཉིས་སྟོང་བརྒྱ་མེད་བརྒྱད་ལོ་ནས་བཟུང་བོད་མཐོ་སྒང་གི་ནང་ལ་ཡོད་པའི་གཏན་འཇགས་འཁྱགས་རོམ་དེ་ཚོའི་ཞུ་ཚད་དེ་དེ་སྔ་ལས་མཐོ་རུ་སོང་ཡོད་པ་དང། ཨ་ནི་གནས་སྟངས་དེ་ཚོས་ཀྱིས་མ་འོངས་པ་ལ་ཡ་ཆུ་མགོ་བོད་ལ་ཡོད་པའི་གཙང་ཆུ་ཁག་གི་གཤམ་དུ་གནས་སྡོད་བྱེད་མཁན་མི་མང་ཐེར་འབུམ་གཉིས་ལྷག་གི་ཆུའི་དཀའ་ངལ་ཚབས་ཆེར་འགྱུར་སྲིད་པའི་ཉེན་ཁ་ཡོད་རེད། ཨན་དེ་ག་ནང་བཞིན་འཛམ་གླིང་གི་བྱང་སྣེ། Arctic ནང་དུ་ཡོད་པའི་འཁྱགས་རོམ་དེ་དག་གི་ཞུ་ཚད་ཡང་ས་གནས་གཞན་ལས་ལྡབ་གཉིས་གསུམ་གྱིས་མཐོ་བ་འདུག་ཟེར་དེ་ཡང་གསལ་སྟོན་གནང་བཞག་གནས་ཚུལ་དེ་དང་འབྲེལ་བའི་ཐོག་ང་ཚོའི་རྩོམ་སྒྲིག་འགན་འཛིན་བློ་བཟང་ཡེ་ཤེས་ལགས་དང་ལྷན་དུ་གླེང་མོལ་ཁག་ཅིག་ཞུ་གི་ཡིན་བློ་བཟང་ལགས། ད་ལྟ་གཅིག Amazon Rain Forest ཡ་ལྷོ་ཨ་མི་རི་ཀའི་ལུང་པ་འདི་ཚོའི་ནང་ལ་ཡ་གཅིག་ཤིང་ནགས་མང་པོ་གཅོད་འབྲེག་བྱས་པའི་རྐྱེན་གྱིས་ཨ་ནི་ཁོར་ཡུག་ལ་ཉམས་ཆག་འགྲོ་གི་ཡོད་རེད་ཨ་ནི་ཁོ་རང་ཚོའི་ས་ཆ་དེ་ཡིན་ད་ཡིན། ཨ་འཛམ་བུ་གླིང་གི་ཁོར་ཡུག་ལའང་ཉམས་ཆག་འགྲོ་གི་ཡོད་ནང་བཞིན་བོད་མཐོ་སྒང་གི་གནམ་གཤིས་གནས་སྟངས་ལའང་འགྱུར་བ་ཡོང་གི་ཡོད་རེད་ད་དེང་སང་འབྲེལ་བའི་གི་གཅིག་བརྒྱུད་རིམ་འདི་མ་གསལ་པོ་བྱས་ནས་བཏོན་ཡོང་དུས་ང་རང་ཚོ་བོད་པ་ཅིག་ཡིན་པའི་ཆ་ནས་ཁྱེད་ལ་དགོངས་ཚུལ་རེ་གཅིག་ག་རེ་བྱུང་སོང་དང་པོ་དེ་ལ། ཚེ་རིང་ཞུ་རིང་ལགས་ཚོས་ལྷང་ཚེ་ཞུ་ཚེ་བལྟས་པ་ཡིན་ན་ས་ཐག་རིང་པོ་རྒྱང་ཐག་ཞུ་རིང་པོ་དཔལ་ཁོ་རང་གཅིག

ཨ་ནི་བཤད་སྲོལ་གཞན་དག་ཅིག་ཡོད་རེད་ད་ལྟ Chaos Theories ལབ་ཡས་གཅིག་གི་ནང་ལོགས་ལ་ག་རེ་ཡོད་རེད་ཟེར་ན། ཁ་རྒྱུན་གཅིག་ནང་ག་རེ་ཡོད་རེད་ཟེར་ན། པེ་རུ་འདྲ་བོ་ད་གཅིག་ལྷོ་ཨ་མི་རི་ཀའི་རྒྱལ་ཁབ་ཅིག་གི་ནང་ལོགས་ལ་ཨ་ནི Butterfly ད་ཕྱེ་མ་ལེབ་ཀྱི་གཤོག་རྩལ་བརྡབས་པ་ཡིན་ན་ད་འབུ་ཆུང་ཆུང་ཅིག་རེད་པ། སེམས་ཅན་སྲོག་ཆགས་ཆུང་ཆུང་འདི་གིས་ཨ་ནི་གཤོག་པ་སྲབ་སྲབ་འདི་ཐེངས་མ་ཁ་ཤས་ཤིག་བརྡབས་པ་ཡིན་ན་འདི་གི་རྐྱེན་བྱས་ནས་བྱང་ཀོ་རི་ཡ་ནང་ས་ཡོམ་ཡོང་ཡ་གི་ཉེན་ཁ་ཡོད་རེད་ཟེར་ནས་བཤད་སྲོལ་ཅིག་ཡོད་རེད། ད་འདི་ག་རེ་བྱེད་དགོས་ཟེར་ན། ཨ་ནི་ད་ལྟ་ཕྱེ་མ་ལེབ་ཀྱི་གཤོག་རྩལ་བརྡབས་པ་ཙམ་གྱིས་བྱང་ཀོ་རི་ཡ་ནང་ས་ཡོམ་ཡོང་གི་རེད་ཟེར་མཁན་གསུང་གི་ཡོག་མ་རེད་ཡིན་ནའི་འདི་གི་ཤུགས་རྐྱེན་དང་ནུས་པ་དང་འདི་གི་སྐད་ཆ་བཤད་གི་ཡོག་རེད་དེ་དང་ང་ཚོས་གོ་ལའི་གི་གནས་བབ་གི་ཐོག་ནས་ཚན་རིག་པ་ཚོས་གི་ད་གཅིག་མང་ཚོགས་གི་བསམ་བློའི་ནང་ལོགས་ལ་ཡ་དངོས་གནས་ཁུངས་སྐྱེལ་ཐུབ་ཡག་ར་སྤྲོད་ཐུབ་ཡག་གི་ཆེད་དུ་ཨ་ནི་བོད་ལ་ཡ་ཤུགས་རྐྱེན་ཐེབས་ཀྱི་འདུག་ཐེབས་ཀྱི་མི་འདུག་ཁོང་ཚོས་གི་འདིའི་ཐད་ལ་ཉམས་ཞིབ་བྱས་ནས་ཤུགས་རྐྱེན་ཐེབས་ཀྱི་ཡོད་པ་འདི་ཨ་ནི་མང་ཚོགས་དཀྱིལ་ལ་མ་གཅིག་འདོན་སྤེལ་བྱེད་དུས། ཨ་ནི་ཧང་སང་ཡག་ཅིག་དང་ཧོན་ཐོར་ཡག་ཅིག་ཨ་ལས་བསམ་ཡག་ཅིག་གི་དེའི་ཚོར་བ་འདི་སྤེལ་ཡག་ཆེད་དུ་ཏན་ཏན་ཞིབ་འཇུག་གནང་དུས་དེ་གནང་བ་རེད་བསམ་གྱི་འདུག་ལ་འདིའི་ནུས་པ་འདི་འདོན་ཐུབ་ཡོད་རེད་བསམ་གྱི་འདུག།
ལྷོ་ཨ་མི་རི་ཀའི་ཡུལ་གྲུ་བྷར་ཛིལ་གྱི་སྲིད་འཛིན། ལུ་ལ་ད་སིལ་བྷ་ཁོ་རང་ད་སྔས་མ་ཡང་སྲིད་འཛིན་གནང་མྱོང་ཡོད་རེད་ཡིན་ནའི་ད་དེ་རིང་ཁོར་ཡུག་འདི་འདྲའི་གནས་ཚུལ་ཚོ་མང་པོ་ཐོན་སོ་སོའི་ལུང་པའི་ནང་ལ་ཡ་ད་ཤིང་ནགས་བཅད་པ་ད་ཁོར་ཡུག་ལ་ཉམས་ཆག་བཏང་པས་ད་གནས་ཚུལ་ཚོ་དངོས་སུ་མཐོང་དུས་ཙམ་པ།

སྐར་ཁུང་རྟེན་གཞི་རུ་བརྩི་ཡག་ད་གཅིག། སྲོག་འཛིན་རླུང་གི་ཐོན་ཁུངས་ཆེ་ཤོས་དང་གཙང་མ་ཡག་ཤོས་ཡོང་སའི་གི་ནགས་ཚལ་འདིའི་ནང་ལོགས་ལ། དེ་སྔ་བཀའ་འཁྲོལ་གནང་གི་མེད་པར་གཅེས་སྲུང་བྱེད་སའི་གི་ས་ཁུལ་དེའི་ནང་ལོགས་ལས་ཨ་ནི་ཤིང་གཅོད་བྱེད་ཡག་གཏེར་ཁ་སྔོག་འདོན་བྱེད་ཡག་དེ་ཚོ་དུ་བཀའ་འཁྲོལ་གནང་དུས་དེའི་གི་གར་སྐྱང་འགན་ཆ་དགོས་སའི་འཛམ་གླིང་སྤྱིའི་གོ་ལའི་གནམ་གཤིས་ཚ་དྲོད་ཆེ་རུ་འགྲོ་གི་ཡོད་པའི་ཁ་ཐུག་དེ་ལ་ཨ་ནི་ཁོ་རང་གི་ཕྱག་ལས་གནང་སྟངས་འདི་འཛམ་གླིང་སྤྱིའི་གི་ཕྱག་ལས་གནང་སྟངས་དང་མ་མཐུན་པ་ཞིག་ཆགས་ཡོད་རེད།

ཁོར་ཡུག་གནས་སྟངས་དེ་ཚོ་ཡག་པོ་ཡོང་ཡག་དང་མཁའ་རླུང་གཙང་མ་ཡོང་ཡག་གནམ་གཤིས་ཚ་རུ་རྒྱུག་འགྲོ་ཡག་དེ་ཨ་མི་རི་ཀ་གཅིག་པུ་ཞིག་འགན་ལེན་བྱ་དགོས་མཁན་ཡོད་མ་རེད་ཨ་མི་རི་ཀ་གཅིག་པུ་ཞིག་འགན་ཁུར་བྱེད་དགོས་ཡོད་མ་རེད་འདིའི་ལྟ་བ་འདི་ད་ལྟ་བྷར་ཟིལ་གྱི་བྷོལ་སོ་ནེ་རོ་གྱིས་ད་ག་རང་བསམ་བློ་ཁྱེར་གྱི་ཡོད་རེད་བ་ད་ཡིན་ནའི་ད་ལྟ་ལུ་ལ་ཁོ་རང་སྲིད་འཛིན་ལ་ཡ་ཁོས་བེད་ཀི་འདུག་དེ། ནགས་ཚལ་ཙམ་མ་རེད་ནགས་ཚལ་ནང་ལ་ཡ་གཅིག་གི་གནས་མཁན་གི་སྲོག་ཆགས་མང་པོ་ཡོད་དེའི་ནང་ནས་མི་མང་པོ་ཡོད་གདོད་མའི་མི་རིགས་མང་པོ་ཡོད་ཨན་དེ་ཚོ་ལ་གནོད་སྐྱོན་དང་གནོད་འཚེ་ཡོང་གི་ཡོད་ཁོང་ཚོའི་གི་འཚོ་རྟེན་ད་འདི་འདྲ་བོ་ཅིག་ག་རེ་ཡོད་ཟེར་ན་དཔེར་ན་བོད་ཀྱི་ཞིང་འབྲོག་ས་ཁུལ་ནང་ལོགས་ལ་རྒྱ་མི་གི་འཛུགས་སྐྲུན་གི་མིང་ཐོག་ལ་བོད་པ་བོད་མི་ཚོ་ཨན་འབྲོག་ས་ནས་གཞིས་སྤོས་ནས་ཨན་གྲོང་རྡལ་གི་དེ་འདྲའི་ལ་སྤོས་པ་ཡིན་སོགས་འདྲ་བོ་དེ་འདྲའི་བཤད་དེ་ཡ་དེ་ཚོ་འདྲ་བོ་འདྲ་བོ་ཡོད་ད་གང་ལྟར་དོན་དམ་པ་ལ་ཡ་ཨན་སྣོད་བཅུད་ལ་ཡ་གཏོར་བཤིག་བཏང་གི་ཡོད་རེད། ས་ཁུལ་རྩ་ཆེན་པོ་དེ་གི་ཁོར་ཡུག་གཏོར་བཤིག་བཏང་གི་ཡོད་རེད་དེའི་ནང་ལོགས་གི་འཚོ་སྡོད་བྱེད་མཁན་གི་མང་ཚོགས་རེད་སྲོག་ཆགས་རེད་དེ་འདྲ་ལ་གནོད་སྐྱོན་བཏང་གི་ཡོད་རེད་བྱས་ཙང་དེ་འདྲ་ཡིན་དུས་ད་རིང་ཁོ་རང་བསྐྱར་དུ་ཡག་འོས་ཤོག་ཐོབ་ཡོང་དུས་ཁོར་ཡུག་ལ་ཡག་གཅེས་སྲུང་བྱེད་མཁན་དང་གནམ་གཤིས་ཚ་དྲོད་བཀག་སྡོམ་བྱེད་པར་གལ་ཆེན་པོ་བརྩི་མཁན་དེ་ཚོ་མང་པོ་ཞིག་ལ་དགའ་ཚོར་ཆེན་པོ་བྱུང་ཡོད་རེད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་བཞེད་ཡང་དག་ཕུགས་རྒྱང་རིང་པོ་ཞུགས་ཚུལ་དགོངས་པ་བཞེས་ཐུབ་མཁན་བྱེད་དུས།

ཨ་ནི་འཛམ་བུ་གླིང་གི་གནས་སྟངས་ལ་འགྱུར་བ་ཆེན་པོ་ཅིག་ཡོང་གི་མ་རེད། ད་ག་རང་རེད། ད་ད་ད་ཚེ་ཆུང་ལགས་གསུང་ཡ་འདི་གལ་ཆེན་པོ་ཞེ་པོ་ཞིག་འདུག་ག་རེ་ཟེར་ན་དཔེར་ན་ང་ཚོ་བོད་མཐོ་སྒང་ཟེར་མཁན་གསུང་གནང་སོང་ཨ་ད་འདི་ཨིན་ཇི་ནང་ལ་ཕར་བསྒྱུར་བ་ཡིན་ན Roof of the World བྱས་ནས་རེད་བ་འཛམ་བུ་གླིང་གི་མཐོ་སྒང་དུ་ཆགས་པ་རེད་བ་བྱས་ཙང་སྔས་མ་ནེ་རུ་བི་དེ་འདྲས་ཅིག་གསུང་གསུང་པའི་གི་ལོ་རྒྱུས་ཅིག་ཡོད་རེད་ཨ་ནི་བོད་མཐོ་སྒང་ནས་མར།

རྒྱ་ནག་གིས་བོད་ཀྱི་ད་ཆུ་མགོ་ལ་ཨཱ་ནི་པད་ཆུ་རགས་བརྒྱབ་ཡོང་དུས། རྒྱལ་ཁབ་ཀྱི་དཔལ་འབྱོར་རྩ་ཆེ་གི་གློག་བཟོ་ཡག་ལ་སོགས་པ་དེ་འདྲའི་གི་ཁེ་ཕན་ད་ཡོད་ད་ཡོད། ཆབ་སྲིད་ཀྱི་དམག་རྒྱག་ཡག་གི་ཆེད་དུ་རྒྱ་ནག་གི་ལག་ཆ་ཅིག་ཆགས་བསྡད་གི་ཡོད་རེད་ལ་ཨཱ་ནི་འཛམ་གླིང་རྒྱལ་ཁབ་མང་པོས་ཧ་གོ་གི་ཡོད་རེད་ད་གཙོ་བོ་རྒྱ་གར་གིས་ཧ་གོ་གི་ཡོད་རེད་ད་ཉེ་བའི་ཆར་ལ་པཱ་ཀི་སི་ཐན་ནང་དུ་ཐང་དྲག་པོ་བྱུང་གི་འདུག་ཨང།